རྣམ་པ་ཅིའི་ཕྱིར་ནི་ཕུལ་བ་དང་གུར་བསྐྱོད་པ་དེ་ཡིས་ན་བླ་མ་ལ་ན་བཟའ་ཕུལ་བའི་སྨོད་པ་ཅན་ཕུལ་བས་འོ་དེ་འདྲ་བྱས་པ་ཡིན་ན། དེ་དག་ལ་རྒྱུད་སྡེ་འོག་མ་ནས། སྒྲུབ་པ་སོགས་ཀྱི་རྣལ་འབྱོར་བཞི་བཤད་དེ་དེ་ནི་རྒྱུད་སྡེ་བཞི་ཀ་ཡི་ཐུན་མོང་བ་ཡིན་ལ། དེ་བླ་མེད་ཀྱི་ཐུན་མོང་མ་ཡིན་པའི་བསྐྱེད་རྫོགས་གཉིས་དང་འབྲེལ་བའི་རྣལ་འབྱོར་རྣམས་ཤེས་པར་བྱས་ནས་ཀྱང། དེ་ལྟར་གོམས་ན་ཟ་འགྲོ་སོགས་ཀྱི་ཚེ་དོན་མེད་དུ་འདའ་བ་དུ་མ་ཞིག་ཐབས་མཁས་ཀྱིས། ལམ་དུ་གྱུར་ནས་དོན་ཆེན་པོ་སྐྱེས་པས། སྒྲུབ་པ་སྙིང་པོ་བྱ་འདོད་པ་རྣམས་ཀྱི་རྡོ་རྗེ་ཆོས་ཀྱི་སྐྱེས་པ་དེ་དག། གནད་ཆེ་བར་བཟུང་ངོ་ཟེར། དེ་ཡིན་ཙང་ང་རང་ཚོ་བཟའ་བཏུང་ལ་དུས་རྟག་ཏུ་བྱས་ནས་ལོངས་སྤྱོད་དགོས་རེད་པ་བཟའ་བཏུང་ལ་ལོངས་སྤྱོད་དགོས་སྐོར། ལོངས་སྤྱོད་དགོས་ཡོད་ཙང་དེ་དོན་མེད་དུ་མ་བཏང་བ་བྱས་དོན་དང་ལྡན་པ་ཞིག་གཏོང་བ་ཡིན་ན་དེ་ཙམ་གྱིས་ནི། གོ་མང་པོ་ཅིག་ཆོད་ཀྱིན་འགྲོ་གི་རེད་ཟེར། བུ་ལོན་དུ་མི་འགྲོ་བར་ཕ་ཟིག་ཅག་བྱས་ནས་ནི་ཚོགས་བསགས་པའི་གི་ཆ་རྐྱེན་ལ་འགྲོ་གི་རེད། གཞན་ང་རང་ཚོ། སྤྱིར་བཏང་སྤྱི་ཞིག་ན་ཁ་ཟས་ཟས་ན་དེ་བྱས་ནས་ལྕགས་ཀྱི་ཐོ་ལུམ་མེ་འབར་བ་ལྟ་བུ་ལོངས་སྤྱོད་པ་ཟེར་རྒྱུ་ཡོད་རེད་པ། ལྕགས་ཀྱི་ཐོ་ལུམ་མེ་འབར་བ་ལྟ་བུ་ལོངས་སྤྱོད་པ་ཟེར་ན་ད་རང་ཉིད་ཚུལ་ཁྲིམས་དང་མི་ལྡན་པར་བྱས། ཨ་ནི་དད་པས་སྦྱིན་པ་ལ་ལོངས་སྤྱོད་པ་ཡིན་ན། ཨ་ནི་དམྱལ་བ་མནར་མེད་ནང་བསྡད་བྱས་ནས་བསྐལ་པ་ནས་བསྐལ་པའི་བར་དུ་ལྕགས་ཀྱི་ཐོ་ལུམ་མེ་འབར་བ་དེ་ཁ་ནས་བླུགས་ནས། འོ་དེ་ལྟ་བུ་ལོངས་སྤྱོད་དགོས་རེད་ཟེར། དེ་སྡུག་ཤོས་སྡུག་ཤོས་དེ་རེད་ད་ལོངས་སྤྱོད་ཚུལ་དེ། དེའི་འོག་གི་དེ་བུ་ལོན་གྱི་ཚུལ་དུ་ལོངས་སྤྱོད་པ་ཟེར་ན་ད་ཚུལ་ཁྲིམས་རྣམ་པར་དག་པའི་དག་པ་དང་བདེ་སྐྱིད་ཀྱི་དགེ་དགེ་ཚུལ་སློང་ལ་སོགས་པ། ཚུལ་ཁྲིམས་གཙང་མ་དང་བདེ་སྐྱིད་དགེ་ཚུལ་སློང་ལ་སོགས་པ་དད་པའི་རྫས་ལ་ལོངས་སྤྱོད་པ་དེས་ན་བུ་ལོན་ནང་བཞིན་རེད་ཟེར། བུ་ལོན་དེ་ཕར་བསལ་ན་བུ་ལོན་དེ་དག་པ་བུ་ལོན་དེ་མ་བསལ་ན་བུ་ལོན་དེ་ཆེ་རུ་ཆེ་རུ་འགྲོ་གི་རེད་པ། འོ་དེ་ནང་བཞིན་བྱས་བྱས་ནས། དད་པའི་རྫས་ལ་ལོངས་སྤྱོད་པ་དེས་ན་བུ་ལོན་ནང་བཞིན་བྱས་ནས། ལོངས་སྤྱོད་བྱས་ནས། བུ་ལོན་གྱི་ཚུལ་དུ་ལོངས་སྤྱོད་ཀྱི་ནི། རང་གི་བུ་ལོན་དེ་ཕར་བསལ་ཐུབ་ན་བུ་ལོན་དག་ནང་བཞིན་བྱས་ནས་རང་གིས་དཀོར་སྦྱོང་བྱེད་ཐུབ་པ་ཡིན་ན། སྡིག་པ་མི་ཡོང་བྱས། དཀོར་སྦྱོང་བྱེད་མ་ཐུབ་པ་ཡིན་ན་ནི་སྡིག་པ་ཆེན་པོ་གསོག་ཡ། འོ་དེ་ཡིན་ན་དགེ་ཚུལ་སློང་གི་ཚུལ་ཁྲིམས་རྣམ་པར་དག་པ་དང་བདེ་སྐྱིད་ལོངས་སྤྱོད་ཡོད་དེ། ལྕགས་ཀྱི་ཐོ་ལུམ་མེ་འབར་བ་ལྟ་བུ་ལོངས་སྤྱོད་པ་དེ་ལས་ཏོག་ཙི་དྲག་ཙི་བྱེད་རེད་པ་ད་ཏོག་ཙི་དྲག་ཙི་བྱས། དེ་ནས་ཡིན་ནའི་བུ་ལོན་བྱེད། ཨ་མ། དེ་ནས་དེ་ཡོད་རེད་ཟེར་བླ་མ་གཅིག་གིས་མཚམས་བཞུགས་བྱས་ནས་བླ་མ་གཅིག་རི་ལ་མཚམས་བཞུགས་བྱས་ནས་པས། སྒྲུབ་པ་ཉམས་ལེན་རྐྱང་གཅིག་བྱས་བྱས་ནས་བཞུགས་ནས། འོ་དེ་བྱས་ཏེ་མི་ཚང་གཅིག་གིས་འོ་མ་ཕུལ་གྱི་ཡོད་རེད་ཟེར་འོ་མ། མི་ཚང་གཅིག་གིས་ཤ་ཕུལ་གྱི་ཡོད་རེད་ཟེར། སྦྱིན་བདག་མི་ཚང་གཉིས་དེ་གིས། འོ་དེ་བྱས་ནས་རྗེས་མ་བླ་མ་དེས་རང་དབང་ཐོག་གི་རམ་བྱས་ཡིན་མི་རང་དབང་བླ་མ་དེས་སྐུ་ཉལ་ཉལ་ལས་བསྡད་བྱས་ནས། ད་ཁོ་ཚོ་གི་སྦྱིན་བདག་དེ་འོག་མ་དང་ཤར་ལ་ལོངས་སྤྱོད་པ་དེ་ད་བུ་ལོན་དེ་བསྲེག་བར་བ་བུ་ལོན་དེ་བསྲེག་དགོས་ཡིན་ས་བག་སྦྱོར་ཅི་ལ་སྐྱིད་བག་སྦྱོར་ཅི་ལ་སྐྱིད་ཅེ་ནི་འོག་མ་དཔེ་ཁྱད་མེད་མཚུངས་དེ་སྦྱིན་བདག་ལ་བག་སྦྱོར་ལ་སྐྱིད་ཅེ་ནི་འོག་མ་དཔེ་མི་ཟ་ཡག་པོ་ཡོད་ཀྱི་བག་སྦྱོར་གཞན་མ་དང་མི་འདྲ་གི་འོག་མ་ཕོན་ཆེན་པོ་ཞེ་དྲག་དོན་དེ་རྒྱལ་བ་དེ་འདྲ་ཅིག་ལོ་མང་པོ་བར་དུ་ཁོ་ཚོ་འོག་མ་ལ་ལོངས་སྤྱོད་འོག་མ་ལ་ལོངས་སྤྱོད་ཅེ་ནི་ད་ལོ་རྒན་འགོ་རེ་ནས་ཤི་ཀ་ལ་ཀ་རེ་དེ་བག་སྦྱོར་དེ་ཆུ་ནང་ཟགས་ནས་གཡག་ནང་མ་ཟགས་ཅེ་ནི་ཤི། ཤེས་བྱའི་ཆོས་ཆེན་པོ་བཅུ་ཡོད་པར་དེ་མ་ཁྱེད་དྲོད་ཀྱི་ནི་མ་ཡི། ཧ་མ་ཤ་སྟེ་ཁྱེད་སྦྱིན་བདག་སྟེ་ཡོད་བཟའ་སྟེ་ལུང་པ་སྟེ་ནི་ལ་ཕྱུགས་འཁོར་གྱི་ནི་འཁོར་དེ་ཁྱེད་ཀྱི། ཨོ་རྩི་ནི་ལྷས་དེ་ཀུན་ལ་མི་མཚུངས་དེའི་ཚུལ་ལེན་ཅིང་བལྟ་སྟེ་ནི་བ་ཅོའི་གསོན་པ་ཅིག་ཡིན་པར་དེ་ཡི་བཟའ་བ་ཅོ་དེ་ནི་ཤ་གསོན་པ་ཡི་བཟའ་བ་པ་ཤོག་ནི་ཤ་དེ་ཚོ་གང་གང་ཚོ་ལོངས་སྤྱོད་ནས་ལོངས་སྤྱོད་ནས་ནི་རོ་གོ་ནོ་ལོ་ལ་བྲིད་ཅིང་བཞག་ནས་ད་རེས་ནི་བཟང་སྟེ་ང་འོ་མ། འཐུངས་པའི་བུ་ལོན་དེ་དག་གསུམ། ཤ་ཟོས་པའི་བུ་ལོན་དེ་དག་སོང་ཟེར་ནས་ཨོ་ཏི་སི་རོ་སྒོ་རྣམས་ལ་ཡི་གེ་བྲིས་བཞག་ཡོད་རེད། གཟའ་དེ་འདྲའི་ནི་བུ་ལོན་སོད་དགོས་པ་རེད། ང་རང་ཚོ་རང་དབང་མ་ཐོབ་ཀྱི་དུས་ཚོད་དུ་བུ་ལོན་གྱི་ལས་ཆུད་ཅིག་བསད་དགོས་ཀྱི་རེད་བ། བུ་ལོན་གཅིག་ལེན་པ་ཡིན་ན་བུ་ལོན་གཉིས་ཟེར་གསུམ་ཟེར་དེ་འདྲ་སོད་དགོས་ཀྱི་རེད། བུ་ལོན་ཆེན་པོ་ཞིག་ལ་བསད་དགོས་རེད། ད་ལྟ་ང་རང་ཚོ་གདན་མགོ་ལ་བསྡད་སྐྱིད་པོ་ཅུང་ཟ་ཡག་ཡག་རེད་བ། ཁ་ལ་ཞིམ་པོ་ཟ་ཇ་ཞིམ་པོ་འཐུང།

རྨ་བྱ་ལ་དུག་གཅོད་ཡག་གི་ནུས་པ་དེ་མེད་པ་ཡིན་ན་རྨ་བྱ་བྱ་གཞན་མ་དང་གཅིག་པ་རེད་བཙན་དུག་ཟ་བ་ཡིན་ན་ཤི་འགྲོ་རེད་བ་ཁོ་ལ་དུག་གཅོད་ཡག་གི་ནུས་པ་གཅིག་ཡོད་ཙང་བཙན་དུག་ག་ཚོད་ཟས་ན་ཁོ་ལུས་པོ་དེ་ཡར་རྒྱས་ནས་ནི། མདོངས་དེ་ཚོ་ཡར་ཡར་བྱེད་འགྲོ་གི་རེད་བ་ཨོ་དེ་ནང་བཞིན་བྱས་ནི་ང་རང་ཚོ་ལ་དེ་ནི་དཀོར་གཅོད་ཡག་གི་གྲྭ་པ་གི་ནུས་པ་དེ་མེད་པ་ཡིན་ན་ནི་བྱ་རོག་གིས་དུག་ཟ་བ་དང་གཅིག་པ་ཆགས་འགྲོ་གི་རེད།

བྲན་གཡོག་དེ་ག་རེ་ཟེར་གི་འདུག་ན་དུས་རྟག་ཏུ་ལུས་ངག་ཡིད་གསུམ་ཚང་མ་ཐང་ཆད་ནས་བྲན་བདག་དེ་གི་ལས་ཀ་བྱེད་དགོས་ཀྱི་རེད། བདག་པོ་དེའི་ལས་ཀ་བྱས་མ་གཏོགས་རང་འདོད་ཅིག་བྱེད་ཡོད་མ་རེད་བ་དེ་ས་སྦྱིན་བདག་དེས་ལྟོ་ག་ཟིག་ཟས་ནས་ཀོ། བསྡད་ཡོད་མ་རེད་བ་བསྡད་པ་ཡོད་མ་རེད་བ། དེ་ནང་བཞིན་བྱས་ཕྱིན་བྱང་ཆུབ་སེམས་དཔའ་ཡིན་ན་སེམས་ཅན་ཐམས་ཅད་ཀྱི་བྲན་གཡོག་ལྟ་བུ་ཅིག་རེད། སེམས་ཅན་ཐམས་ཅད་བྲན་གཡོག་ལྟ་བུ་ཡིན་ཙང་དེ་ཡི་ནི་སེམས་ཅན་གྱི་རྒྱུད་ནི་ལོངས་སྤྱོད་གང་འདྲ་ཅིག་ལ་ལོངས་སྤྱོད་པ་ཡིན་ན་ཉེས་པ་ཅིག་ཡོད་མ་རེད་བྱང་ཆུབ་ཀྱི་སེམས་ཡོད་ཀྱི་དེ་འདྲ་ཡིན་ན། དེ་འདྲ་ང་རང་ཚོ་བྱང་ཆུབ་ཀྱི་སེམས་ཟེར་དེ་ད་ཡུན་རིང་པོ་བར་དུ་སྦྱངས་ནས། ཡུན་རིང་པོ་བར་དུ་སྦྱངས་ནས་སྐྱེ་དགོས་རེད་ལས་སླ་པོ་ཅིག་ནི་སྐྱེ་ཡས་ཅིག་ཡོད་མ་རེད་བ་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ཟེར་ན་ཧ་ཅང་དཀའ་ལས་ཁག་པོ་ཞིག་རེད་བ། དེ་ཡིན་ཙང་བྱང་ཆུབ་ཀྱི་སེམས་འདྲ་གཅིག་ཡོད་པ་ཡིན་ན་དེ་ནི་བདག་པོ་ཡི་ཚུལ་དུ་ལོངས་སྤྱོད་པ། བྱང་ཆུབ་ཀྱི་སེམས་ཡོད་པའི་ཐོག་ནས་རིམ་གཉིས་ཀྱི་རྣལ་འབྱོར་ལ་འབད། དེ་ནས་ཉམས་སུ་བླངས་བྱས་ནས་སོ་སོ་ཀྱི་རྟོགས་པ་མཐོ་པོ་དེ་འདྲ་ཐོབ་པ་ཡིན་ན་དེ་ནི་ཚོགས་འཁོར་གྱི་ཚུལ་དུ་ལོངས་སྤྱོད་པ། སྦྱིན་སྲེག་གི་ཚུལ་དུ་ལོངས་སྤྱོད་པ་ཟེར་བ་དེ་འདྲ་ཡོང་གི་ཡིན་པ་རེད། ད་ང་རང་ཚོ་དེ་འདྲ་སླེབས་ཐབས་ལ་གནས་སྐབས་ཅིག་རིང་ལ་དཀའ་ལས་ཁག་པོ་རེད་བ། སླེབས་ཐུབ་ཀྱི་མ་རེད་བ། སླེབས་མ་ཐུབ་ཡིན་ཙང་ལས་བུ་ལོན་གྱི་ཚུལ་དུ་ལོངས་སྤྱོད་པ་དེ་བྱུང་བ་ཡིན་ན་རྩིས་ཁྲ་རེད་ད། བུ་ལོན་གྱི་ཚུལ་དུ། བུ་ལོན་ཕར་དག་ན་ཡང་ཁོ་བུ་ལོན་དག་ཚར་སོང་ན་ཁོ་བུ་ལོན་དེ་ཁྱེར་ཡོད་མ་རེད་བ། དེ་འདྲ་ཡིན་ཙང་ནི། གཞན་གྱི་དད་པའི་རྫས་ལ་ལོངས་སྤྱོད་པ་དེ་ཡིན་ཟེར་ན་གཞན་གྱི་རེ་བ་ག་རེ་ཡོད་པ་དེ་རེ་བ་ནང་བཞིན་བྱས་ནས་སོ་སོའི་བསམ་པ་ཐག་པ་ནས་པའི་སོང་གཏོང་ཐུབ་པ་གྱིས། ད་རེ་བ་དེ་འགྲུབ་དང་མ་འགྲུབ་དེ་མི་གཞན་ལ་རག་ལས་ཀྱི་རེད་སོ་སོའི་བསམ་པ་ཐག་པ་ནས་སྒྲུབ་བྱས་ན་སོ་སོའི་བུ་ལོན་དེ་དག་འགྲོ་རེད་བ།

དེའི་རྗེས་སུ་གོས་གྱོན་པའི་ཚེ་ན་ཡང་བླ་མ་ལ་ཡང་ཕུལ། བླ་མ་ལ་ཕུལ་མོས་པར་བྱ། ཞེས་གོས་གྱོན་འདིས་དེ་འདྲ་བྱེད། དེ་དག་ལ་རྒྱུད་སྡེ་གོང་མ་ནི་རོ་པ་གསུམ་གྱི་རྣལ་འབྱོར་དེ་ནི་རྒྱུད་སྡེ་བཞི་ཀ་ཡི་ཐུན་མོང་བ་ཡིན་པས་དེ་བླ་མེད་ཀྱི་ཐུན་མོང་མ་ཡིན་པའི་བསྐྱེད་རྫོགས་སུ་བསྒྲུབས་པའི་རྣལ་འབྱོར་ཤེས་པར་བྱེད་དེ་ལྟར་གང་ན་ས་ཐུན་མཚམས་ཀྱི་ཚེ་དོན་མེད་དུ་འདའ་བའི་དུ་མ་ཞིག་ཐབས་མཁས་ཀྱི་ལམ་དུ་བསྒྱུར་ནས་དོན་ཆེན་པོ་བྱེད་པས་སྒྲུབ་པ་སྙིང་པོར་བྱ་འདོད་པ་ན་ཡོད་དོ་ཡོད་ཆོས་ཀྱི་བྱེད་པ་དེ་དག་གནད་ཆེ་བར་བཟུང་ངོ།

ལོང། ཐོག་བུ་ལ་སླེབས་ནས་མ་གཏོགས་བསྲེ་བ་སྐོར་གསུམ་ཟིལ་གྱིས་དུས་ཡུངས་དམར་བ། གཉིད་དུས་ཀྱི་བསྲེ་བ། སད་དུས་ཀྱི་བསྲེ་བ། འཆི་དུས་ཀྱི་བསྲེ་བ། ཟེར། འོག་ཏུ་གཟུགས་བཀྲག་འདི་ཀ་ལི་ཁ་བོ་ཧྲི་ཏྲ་ར་བ། ལྡང་བའི་རྣལ་འབྱོར་ཐུན་མོང་མ་ཡིན་པ་ནི་སྙིང་པོའི་རྣལ་འབྱོར་མ་རྣམས་ཀྱིས་རྡོ་རྗེའི་གླུ་དབྱངས་དང། ཌཱ་མ་རུ། སྒྲ་གསུམ་གྱིས་བསྐུལ་ནས་འོད་གསལ་ལས་ལྷ་ཡི་སྐུར་ལྡང་བའི་མོས་པ་བྱའོ། ཁྲུས་ཀྱི་རྣལ་འབྱོར་ཐུན་མོང་མིན་པ་ནི་སྤྱན་མ་ལ་སོགས་པ་དང་གཟུགས་རྡོ་རྗེ་མ་ལ་སོགས་པའི་ལྷ་མོ་རྣམས་ཀྱིས་བཀྲ་ཤིས་ཀྱི་གླུ་དབྱངས་དང། རོལ་མོའི་སྒྲ་དང་བཅས་བུམ་ཆུས་དབང་བསྐུར་བའི་མོས་པ་བྱའོ། གོང་དུ་བཤད་པའི་ཐུན་མཚམས་ཀྱི་ཉམས་ལེན་དེ་དག་ཀྱང་སྤྱིར་སྡོམ་པ་གསུམ་གྱི་བཅས་མཚམས་ལ་དྲན་ཤེས་བསྟེན་ཅིང། དེ་ནས་ལྷག་པར་ཡང་སྔགས་ཀྱི་དམ་ཚིག་དང་སྡོམ་པ་རྣམས་ལ་དྲན་ཤེས་བསྟེན་པ་གཞིར་བཞག་ནས་དེ་ཡི་ཡན་ལག་ཏུ་བྱེད་ཤེས་པ་དགོས་ཀྱི་དམ་ཚིག་དང་སྡོམ་པ་ལ་གཅེས་སྤྲས་བྱེད་པ་དོར་ཏེ། ལྷ་ཡི་གསལ་སྣང་དང་ང་རྒྱལ་ཙམ་ཞིག་ལ་རེ་བ་ནི། རྩ་བ་བོར་ནས་ཡལ་ག་འཚོལ་བ་ལྟར་ས་ཆོད་ཤིན་ཏུ་ཆུང་སོང་ངོ། ལྷ་ཡི་རྣལ་འབྱོར་ལ་བའི་དམིགས་པ་ཟེར་སེ་རམ་ཞིག་བྱས།

ལ་སོགས་པ་ཚུལ་བཞིན་དུ་མ་སོང་ན། བསྐྱེད་རྫོགས་ཀྱི་རྣལ་འབྱོར་བསྒོམས་པ་ཡིན་ནའི་ཕན་ཡོན་དེ་ཙམ་གཅིག་ཡོད་མ་རེད། དེའི་ཆེ་ཤོས་དེ་ཡིས་ནི་དབང་དུས་སུ་ཁས་བླངས་པའི་དམ་ཚིག་དང་སྡོམ་པ་སྲུང་བ་དེ་རྩ་བ་དེ་རེད། དེ་བྱས་པ་ཡིན་ན་བསྐྱེད་རྫོགས་ཀྱི་ལམ་ལ་ཉམས་སུ་མ་བླངས་ན་ཡང་སྐྱེ་བ་བཅུ་དྲུག་ཚུན་ཆད་ལ་སངས་རྒྱས་ཀྱི་གོ་འཕང་འཐོབ་པ་རེད་ཟེར་ནས་འདུག་བ་དམ་ཚིག་དང་སྡོམ་པ་ཁྱོན་ནས་འགལ་རེ་མ་བྱེད་པར་བྱ། དེ་ཚུལ་བཞིན་དུ་བསྲུངས་པ་ཡིན་ན། ཉམས་ལེན་རྒྱ་ཆེན་པོ་བྱེད་མ་ཐུབ་པ་ཡིན་ནའི་དེ་ཙམ་གྱིས་འགྲིག་གི་རེད་གསུངས་པར། བྷཱུ་མའི་དམ་ཚིག་དང་སྡོམ་པ་ནི་རྣམ་པར་དག་པར་བསྲུང་བ་ལ་བསྒྲིམས་ནས་འབད་ཀྱང་ཉོན་མོངས་མང་བ་སོགས་ཀྱིས་དམ་ཚིག་ཉམས་ཆག་བྱུང་ན་དེ་མ་ཐག་གསོ་བའི་ཐབས་ལ་འབད་དགོས་ལ། དེ་མ་ཐག་སེ་སེའི་གོ་ལའི

དགོང་དག་ག་བ་ཡིན་ནའི་ཕྱི་ཉིན་ཞོགས་པ་རེད་བ་དགོང་དག་ཞུགས་གནས་ལས་ལྷའི་ཕྱག་སོ་ནོ་ཞིག་ནས་བཤགས་པ་བྱས་ན་འགྲིག་མ་རེད་པས་སོ་དགོང་དག་ལུས་ཡས་ཀྱི་ཁྱེད་རང་ལ་དབང་ཆ་ཡོད་པས་དེ་འདྲ་བཀའ་གནང་གོ། དགོང་དག་བར་དུ་ང་ཚོ་སྡོད་ཡས་ཀྱི་དབང་ཆ་ཡོད་རེད་པས་འཆི་བ་མི་རྟག་པ་རེད། དེ་ས་ནས་ལྟུང་བ་དང་ཉེས་བྱས་ཕྲ་མོ་ཙམ་བྱུང་བ་ཡིན་ན་དེ་མ་ཐག་པ་ལ་ང་ཚོ་བཤགས་པ་བྱས་མ་གཏོགས་ཉེས་ལྟུང་དང་ཞག་དང་འགྲོགས་རྒྱུ་ད་ཕར་དུ་བཞག་ནས་སྐད་ཅིག་ཙམ་ཡང་བས་ཉེས་ལྟུང་དང་འགྲོགས་ནས་བཞུགས་གི་མེད་པ་རེད་ཅུང་ཕར་འདས་དུས་ཤག་ལྷོ་དེ་འདྲ་གནང་གོ། དེ་མ་ཐག་ཏུ་འབད་དགོས་ལ། དེ་ཡང་རྩ་ལྟུང་ཕོག་ན་ནི་བཤགས་པ་སྔོན་དུ་བཏང་སྟེ། བླ་མ་ལ་གསོལ་བ་བཏབ་ནས་དབང་ཞུ་བ་དང། ད་སྔགས་ཀྱི་རྩ་ལྟུང་དང་བྱང་སེམས་ཀྱི་རྩ་ལྟུང་ལ་སོགས་པ་དེ་ཚོ་ཕོག་སོང་ན། དེ་འདྲ་རྩ་ལྟུང་གཅིག་བྱུང་བ་ཡིན་ན། སྔགས་ལ་ནི་རྩ་ལྟུང་བཅུ་བཞི་ཡོད་རེད་བ། བྱང་ཆུབ་སེམས་དཔའ་ལ་རྩ་ལྟུང་བཅོ་བརྒྱད་ཡོད་རེད་བ། དེ་འདྲ་རྩ་ལྟུང་གཅིག་བྱུང་སོང་ན་བླ་མ་ལ་གསོལ་བ་ཤུགས་དྲག་པོ་བཏབ། དེ་ནས་བཤགས་པ་བྱས། བཤགས་པ་བྱས་བྱས་ནས་དབང་ཞུ་དགོས་རེད། བླ་མའི་སྐུ་མདུན་དབང་ཞུས་ནས་བྱས་ནས་སྡོམ་པ་ཡར་གསོ་དགོས་རེད། ཡུལ་དུས་ཀྱིས་དེ་མ་གྲུབ་ན་བདག་འཇུག་གི་སྒོ་ནས་གསོ་དགོས་ལ་ཟེར། བདག་འཇུག་སྒོ་ནས་གསོ་དགོས་ལ་ཟེར་ཏེ་རང་ཉིད་གཅིག་པོས་བདག་འཇུག་ལེན་པ་དེ་ལས་སླ་གི་རེད་བ། ལས་སླ་གི་རེད་དེ་ཡེ་ནས་བསྙེན་པ་སྔོན་དུ་གཏོང་དགོས་རེད། ལས་རུང་གི་བསྙེན་པ་དཔེར་ན་འབུམ་གཅིག་མ་བཏང་ན་བདག་འཇུག་བྱེད་ཆོག་མ་རེད། དེ་ལས་སླ་ས་ཅི་ལ་བཞག་བཞག་གི་ཡོད་ནས་ང་ཚོ།

དཀྱིལ་འཁོར་བསྒྲུབས་བྱས་ནས་དཀྱིལ་འཁོར་ལ་མཆོད་པ་ཕུལ་མཆོད་པ་ཕུལ་ནས་ཡར་གསོ་བའི་ཐོག་བྱས་གསུངས་པ་རེད། དཔའ་བོ་སྟོན་མོ་ཟེར་མཁན་དེ་གསོ་བའི་བྱས་ཡོད་རེད། དཔའ་བོ་སྟོན་མོ་ཟེར་མཁན་དེ་དཔེར་ན་དཔའ་བོ་དང་དཔའ་མོ་དེ་འདྲ་ཡར་འཚོགས་བྱས་ནས་དེ་ཚོ་ལ་གསོལ་སྟོན་ལ་སོགས་པ་དེ་ཚོ་བཤམས། དེ་འདྲ་བཤམས་བྱས་ནས་ཡར་གསོ་བའི་དེ་འདྲ་ཡོད་རེད། གཏོར་མའི་ཆོ་ག་ཡི་སྒོ་ནས་གསོ་བ་བྱས་ཡོད་རེད་ཡི་དམ་ལ་གཏོར་མ་ཕུལ་ནས། ཤེར་ཕྱིན་གྱི་མདོ་སྡེ་ཟབ་མོ་བཀླགས་པའི་སྒོ་ནས་སྦྱོང་བ་དང།

གཟུངས་སྔགས་ཟབ་མོ་ཡི་བཟླས་བརྗོད་ལ་བརྟེན་ནས་སྡིག་ལྟུང་སྦྱོང་བ་ཟེར། ད་འཕྲུལ་གྱི་ནུས་རྒྱུ་དང་གཟུངས་སྔགས་མང་པོ་ཅིག་འདོན་ཡས་བྱས་ནས། གཟུངས་སྔགས་མང་པོ་ཅིག་འདོན་ཚེ་དཔེར་ན་ང་རང་ཚོ་གཟུངས་ཆེན་སྡེ་ལྔ་ཟེར་ནི་མི་འདུག་འོ་དེ་འདྲ་འདོན་པ་ཡིན་ན་ནི་སྡིག་པ་དག་གི་རེད། དེ་འདྲ་གསུངས་ཡོད་རེད་བ་འོ་དེ་ཚོ་ལ་བརྟེན་བྱས་ནས་སྡིག་ལྟུང་སྦྱོང་བ། ངན་འགྲོ་དང་མགོ་སྒྲིལ་གྱིས་ཆོ་ག་ཡི་སྒོ་ནས་སྦྱོང་བ་དང་ཟེར། འོ་དེ་དཔེར་ན་སྦྱོང་བ་བྱེད་ཡས་དེ་ཚོ་ཡིན་པ་རེད། ཟ་བྱེད་མཁའ་འགྲོ་སྦྱིན་སྲེག་སྦྱིན་སྲེག་གི་སྒོ་ནས་སྦྱོང་བ་དང་ཟེར།

སྐད་ཆ་དེ་ཅི་ཡིན་པའི་གསུང་དུ་སོན་འདུག་དེ། ཚེ་སྐྱིད་མ་ཡིན་པར་ཚེ་རིང་རེད་དམ། ཚེ་ལྷོ་མ་རེད་དོ། དོན་བདེ་པོ་ཞིག་བཀྲ་མི་འདུག་ཚེ་སྐྱིད་དེ་ཡིན་ན་ཉོན་ཉོན་ཉོན་ཉོན་བྱེད་ཀྱི་བ་རེད། རང་ཉིད་ཡིན་སྟོང་ཚེ་རྡོ་རྗེ་ལས་སྐྱིད། དེ་ནས་རྒྱ་ནག་ཀ་བའི་ཆ་སོ་བྱ་དྲུག་གིས་ཟེར་གྱི། ཨ་དེ་འདྲ་བྱེད་བྱས་ནས་དོན་དེ་ཀུ་ལོ་ཡང་དོན་བདེ་པོ་བྱེད། དེ་དག་གི་ནང་ནས་ཀྱང་སྦྱང་ཐབས་ཕྱི་མ་གསུམ་པོ་དེ་དང། དཀྱིལ་འཁོར་སྒྲུབ་མཆོད་ཀྱི་སྒོ་ནས་སྦྱང་བ་ནི་གལ་ཆེ་བར་གསུངས། སྦྱང་ཐབས་ཕྱི་མ་གསུམ་ཟེར་དེ་དམ་ཚིག་རྡོ་རྗེའི་སྒོ་ནས་སྦྱང་བ། རྡོ་རྗེ་སེམས་དཔའི་སྒོམ་བཟླས་སྒོ་ནས་སྦྱང་བ། ཟ་བྱེད་མཁའ་འགྲོ་སྦྱིན་སྲེག་སྒོ་ནས་སྦྱང་བ། ཨ་ནི་དཀྱིལ་འཁོར་སྒྲུབ་མཆོད་བྱེད་པ་འདི་ཚོ་དྲངས་ཏེ་གལ་ཆེན་པོ་རེད། རྡོ་རྗེ་སེམས་དཔའ་སྒོམ་བཟླས་ཀྱི་སྒོ་ནས་ཡི་གེ་བརྒྱ་པ་འབུམ་བཟླས་ན་རྩ་ལྟུང་ཡང་སྦྱོང་ནུས་པ་དང། ཉི་ཤུ་རྩ་གཅིག་གིས་རྩ་གཅིག་རེ་བཟླས་ན་སྡིག་ལྟུང་གི་འཕེལ་ཁ་གཅོད་པར་གསུངས། འོ་དེ། ནམ་རྒྱུན་ནས། ང་རང་ཚོ་ཡིག་བརྒྱ་ཉི་ཤུ་རྩ་གཅིག་དེ་ཡིན་ན་ཡིག་བརྒྱ་ཉེར་གཅིག་འདོན་དགོས་རེད། ད་གཅིག་དེ་སོ་སོ་ནང་ལས་མ་འདོན་ཅིག་ཚོགས་འདུ་མཉམ་དུ་འདོན་པའི་གོ་ཆོད་པའི་གཅིག་པུ་ཡིན་ན་ཚོགས་འདུ་མཉམ་དུ་ལས་ནས་ཡིག་བརྒྱ་ཉི་ཤུ་རྩ་གཅིག་དེ་དབུ་མཛད་ཀྱིས་བས་ཡིག་བརྒྱ་ཉེར་གཅིག། གྲངས་ཀ་ལོངས་ཐུབ་པ་གཅིག། ཉི་ཤུ་རྩ་གཅིག་དེ་ལོངས་ཐུབ་པ་ཡིན་ན་ཡང་ན་ཉི་མ་རེ་རེ་ཉི་ཤུ་རྩ་གཅིག་རྩ་ནས་མ་ཆད་པ་ཡིན་ན་སྡིག་ལྟུང་གི་འཕེལ་ཁ་ཆད་པ་ཞིག་ཡིན་ཏེ། བུ་ལོན་གྱི་རྩ་བ་དེ་དེས་མ་གཏོགས་བུ་ལོན་གྱི་སྐྱེད་ཁ་མེད་པ་ཆགས་འགྲོ་རེད།

ཡར་གོང་ནས་གོང་འཕེལ་དུ་ཡར་འཕེལ་ཡས་དེ་ཡོང་མ་རེད་བ། ཨོ་དེ་བླ་མ་མཆོད་པ་དང་འབྲེལ་བའི་ཐོག་མའི་ཚུལ་ནས་གོང་ནས་བཏོན་ནའི་འགྲིག་གི་རེད། ཡི་དམ་སོ་སོ་གི་བདག་བསྐྱེད་གོང་ཁ་ལ་རྡོ་རྗེ་སེམས་དཔའ་འདོན་ཡས་དེ་ཡོད་རེད་བ། ཡིག་བརྒྱ་ཡོད་ཙང་དེའི་སྒོ་ནས་བཏོན་ནའི་འགྲིག་གི་རེད་དེ་མ་ཆད་པ་བྱས་ཉི་མ་རེ་ལ། ཨ་ནེ་བྱུང་བ་ཡིན་ན་རྡོ་རྗེ་སེམས་དཔའ་གྱི་བསྙེན་པ་བཏང་བྱས་ནས་ཡིག་བརྒྱ་འབུམ་གཅིག་བཟླས་ཐུབ་པ་ཡིན་ན་ཨ་ནི་རྩ་ལྟུང་ཡང་དག་གི་རེད།

རང་ཡི་དམ་དུ་གསལ་བའི་ཐུགས་ཀར་སྣ་ཚོགས་པདྨ་དང་ཟླ་བའི་དཀྱིལ་འཁོར་གྱི་སྟེང་དུ་ཧ་ལས་རལ་གྲིའི་ཆང་ཟུང་ལ་ཧས་མཚན་པ་ཟེར་ཏེ་ཚིགས་བཅད་གཟུགས་བཞག་གི་བྱེད་དོ། ཚིགས་བཅད་གཟུགས་བཞག་གི་བྱེད་པ་དེ་ཡིས་སྟབས་བདེ་པོ་ཞུ་བ་བྱེད་དོ། ཆང་ཟུང་ལ་ཧས་མཚན་པ་ཟེར། དེ་ཡོངས་སུ་གྱུར་པ་ལས་དམ་ཚིག་རྡོ་རྗེ། སྐུ་མདོག་ལྗང་ཁུ་ཞལ་གསུམ་ཕྱག་དྲུག། ཡུམ་གྱིས་འཁྱུད་པ་ཟེར། གནས་གསུམ་བྱིན་གྱིས་རློབ། ཡེ་ཤེས་པ་སྤྱན་དྲངས་ནས་བསྟིམ། དབང་ལྷས་ཡབ་ལ་མི་བསྐྱོད་པ་དང་ཡུམ་ལ་དོན་གྲུབ་ཀྱི་དབུ་རྒྱན་བཏབ།

སྦྱིན་སྲེག་བཏང་བྱས་ནས་ཨོཾ་བཛྲ་ཌཱ་ཀ་བྱས་ནས་ཁ་ཁ་ཁཱ་ཧི་སའི་སའི་འོག་ཏུ་གདོན་བྱས་ནས་སྦྱིན་སྲེག་བཏང་བ་ཡིན་ན་ད་དེ། དམ་ཚིག་ཉམས་ཆག་དེ་འདྲ་སྐོང་བ་ལ་ཕན་ཐོག་ཆེན་པོ་ཞེ་དྲག་ཡོང་གི་རེད་ཟེར། གཞན་ཡང་བསགས་སྦྱང་གི་སྒོ་དུ་མ་ལ་འབད་པ་དང་སྡོམ་པ། གདམས་པ་འདི་ཡི་ལམ་གྱི་གནད་རྣམས་སྟོན་པའི་གསུང་རབ་དགོངས་འགྲེལ་དང་བཅས་པ་ལ་ལྟ་བ་དང་ཟེར། ད་ང་རང་ཚོ་ཐུན་མཚམས་སུ་ཐུན་བསྡད་པའི་གནས་སྐབས་སུ་ཐུན་གང་རྐྱང་ཅན་ལ་མགོ་འཁོར་འདི་གར་བ། ཐུན་མཚམས་སུ་སྡོམ་པ། སོ་མ་བླ་མ་མཆོད་པ་ལ་བློ་རྩེ་གཅིག་ཏུ་བྱས་ཀྱི་ནས་ཉམས་སུ་བླངས་པ་ཡིན་ན་ཐུན་མཚམས་སུ་ཡིན་ན་ཡང་བླ་མ་མཆོད་པ་དང་འབྲེལ་བ་ཡོད་མཁན། བླ་མའི་རྣལ་འབྱོར་དེ་འདྲ་བལྟས་ཀྱི་ནས། གཙོ་བོ་གཙོ་བོ་དེ་ནས་བཤེས་གཉེན་བསྟེན་ཚུལ། འོ་བཤེས་གཉེན་བསྟེན་ཚུལ་སྟོན་པའི་གསུང་རབ་དགོངས་འགྲེལ་དང་བཅས་པ་དེ་འདྲ་ལ་ཡང་ནས་ཡང་དུ་བལྟས་མ་གཏོགས་ཡང་སྒྲུང་ཡིག་འདྲ་མི་འདྲ་དེ་འདྲ་ཀློག་པ་ཡིན་ན་སོ་སོ་ཡི་དེ་ཤེས་རབ་འཆལ་འགྲོ་གི་རེད། དེ་འདྲ་ང་རང་ཚོ་སྒྲུང་དེ་འདྲ་ཡོད་རེ་བ་སྒྲུང་ཞིང་བགྱིད་པ་དེ་འདྲ།

རྒྱུ་ཚོགས་མཐའ་དག་ལ་འབད་དགོས་ཏེ། ཨོ་དེ་གལ་ཆེན་པོ་ཞེ་དྲག་རེད། ལུགས་འདི་ལ་མོས་པ་མེད་པ་ཟེར་ཏེ། ང་རང་ཚོ་ཟབ་མོ་བླ་མ་ལྷ་ཡི་རྣལ་འབྱོར་ལ་ནི་མོས་པ་མེད་མཁན། བླ་མ་མཆོད་པ་རྣམས་འདི་ཚོ་ཁས་མི་ལེན་མཁན་འདྲ་མི་འདྲ་བྱང་ཆུབ་ལམ་གྱི་རིམ་པ་ཁས་མི་ལེན་མཁན་འདྲ་མི་འདྲ། དེ་ནས་བླ་མ་ཁས་མི་ལེན་མཁན་འདྲ་མི་འདྲ་ཨོ་དེ་ཚོ་ལ་ནི་མཉམ་དུ་འགྲོགས་ནས་ཆོས་བྱས་པ་ཡིན་ན། རྒྱུད་ལ་རྟོགས་པ་སྐྱེ་རྒྱུ་མེད་པ་རེད། རྗེ་ལུགས་སྙན་བརྒྱུད་ཀྱི་བླ་མ་རྣམས་ལ་དམ་ཚིག་གི་སེལ་ཡོད་པ་ཞིག་ཡིན་དུས་ང་ཚོ་ནང་རྒྱུད་བདུན་ཡན་གྱི། དེ་ནས། ཀྱི་གདུང་བ་ད་ལྟ་བླ་མ་མཆོད་པ་བླ་བརྒྱུད་ཀྱི། ཨོ་དེ་བླ་བརྒྱུད་ཀྱི་ནས་བླ་མ་གང་ཡང་རུང་བ་དམ་ཚིག་གི་སེལ་ཞུགས་མཁན་དེ་འདྲ་ཡོད་པ་ཡིན་ན། དེ་འགྲིག་གི་མ་རེད། རྗེ་ལུགས་སྙན་བརྒྱུད་ཀྱི་བླ་མ་གང་ལ་ཡང་དེ་ནས། ང་རང་ཚོ་དམ་ཚིག་གི་སེལ་རྩ་ནས་མེད་མཁན་ཞིག། ཨོ་དེ་འདྲ་ཅིག་དགོས་པ་རེད། བཤེས་གཉེན་བསྟེན་ཚུལ་ལོག་སྟེ་ཁྱེད་དྲན་པ་དང། ཡང། འགའ་ཞིག་འགའ་ཤས་ཡིན་པས་ན་ང་རང་ཚོ། དེ་འདྲ་ཡོང་དགོས་རེད་པ་རྗེ་ལུགས་སྙན་བརྒྱུད་ཀྱི་བླ་མ་ཡི་ནང་ནས་རྗེ་བཙུན་འཇམ་དབྱངས་དང་དེ་ནས་བཞག་དེ་ནས་རྗེ་རིན་པོ་ཆེ། དེ་ཡི་རྗེས་སུ་རྟོགས་ལྡན་འཇམ་དཔལ་རྒྱ་མཚོ། བ་སོ་ཆོས་ཀྱི་རྒྱལ་མཚན། གྲུབ་ཆེན་ཆོས་ཀྱི་རྡོ་རྗེ་དབེན་ས་པ་ཆེན་པོ། དེ་འདྲ་ཡོད་རེད་པ་པཎ་ཆེན་བློ་བཟང་ཆོས་ཀྱི་རྒྱལ་མཚན། ཨོ་དེ་འདྲ་ཡིན། ནས་མ་འཇུས་བཞག་ཁྱེད། དེ་ནི་ལ་བླ་མ་གང་ཡང་རུང་བ་ལ་དད་པ་མེད་པ། དེ་ལ་ནི་ལོག་ལྟ་སྐྱེ་མཁན། འོ་དེ་འདྲ་ཅིག་སེལ་ཞུགས་མཁན་དེ་འདྲ་ཡིན་ན་དེ་དང་མཉམ་འདུག་བྱས་ནས་འདོན་པ་ཡིན་ན་དམ་ཚིག་ཉམས་འགྲོ་གི་རེད་ཟེར་སོ་སོ་ཡི། ལུགས་འདི་ལ་མོས་པ་མེད་པ་དང་རྗེ་ལུགས་སྙན་བརྒྱུད་ཀྱི་བླ་མ་རྣམས་ལ་དམ་ཚིག་གི་སེལ་ཡོད་པ་སོགས། གྲོགས་ངན་སྤོང་བ་ཤིན་ཏུ་གལ་ཆེ་བས་སོ། ལམ་དེ་རྒྱུད་ལ་སྐྱེ་བའི་ཚོགས་མཐའ་དག་ལ་འབད་དགོས་ཏེ། དགེ་བཤེས་དོལ་པས་ཞར་ནས་ཞར་ལ་ཚོགས་བསགས་པ་དང་སྒྲིབ་པ་སྦྱངས། ལྷ་དང་བླ་མ་ལ་གསོལ་བ་འདེབས་ཤིང་རུས་ཤིང་དང་བཅས་ནས་ནན་ཏན་གྱིས་བསམས་ན་ལོ་བརྒྱར་མི་སྐྱེ་སྙམ་པ་ཞིག་ཀྱང་འདུས་བྱས་སོ་ན་མི་སྡོད་པས་ཅི་ཞིག་ལྟར་ལ། སྐྱེ་བ་ཡིན་ཞེས་གསུངས་ལགས། འོ་དགེ་བཤེས་དོལ་པས་ཀྱིས་དེ་གསུངས་པ་རེད། ཞར་ལ་ཚོགས་བསགས་སྒྲིབ་པ་སྦྱངས། ཨ་ནི་ལྷ་དང་བླ་མ་ལ་གསོལ་བ་འདེབས། རུས་ཤིང་དང་བཅས་ནས་ནན་ཏན་གྱིས་བསམས་ན་བསྒོམས་ན་སྒོམ་བརྒྱབ་ན། དཔེར་ན་ང་རང་ཚོ་ལུང་རིགས་རྣམས་ཀྱི་དགོངས་བཤེས་གཉིས་གཏད་ཚུལ་རྣམས་ཀྱི་དགོངས་པའི་ཡིན་ནའི་རྒྱུད་ལ་སྐྱེས་རབས་མ་སྐྱེས་ཀྱི་དཀའ་ལས་ཞེ་དྲག་ཁག་གིས་གདོང་བ། དེ་དཀའ་ལས་ཀྱི་ཁ་ཐེག་སྐོར་ལ་ཡང་དེ་བྱེད་དགོས་རེད་ཟེར་ཞར་ལ་ཚོགས་བསགས་འབྲི་རྐྱང་བྱེད། ཨ་ནས་ལྷག་ཏུ་བླ་མ་ལ་གསོལ་བ་ཡང་ནས་ཡང་དུ་གཏད། ཡང་ནས་ཡང་དུ་གཏོད་བྱས་ནས་ཨ་ནས་དགོངས་ཀྱི་ཡིན་ན། ཡང་ཡར་གྱི་འགྲོ་གི་རེད།

བྱེད་ལོ་ཉུང་དུ་གྱུར་ཅེས་ནས་ཨ་ནི་ཅི་འོང་གི་རེད་ཟེར། ལོ་བརྒྱ་སྟོང་པ་ཡི་ཅེས་ཨ་ཡོང་སོ་སོ་རྣམས་ལྟོགས་པ་དུ་ཚུད་ཡིན་ནས་བས། འདི་ཅི་བསུ་ན་མི་གནས་སེང་གེ་བདུད་ཅེས་སེང་དེ་རྒྱུ་བ་ཡོད་པར་བ། ང་ཚོ་ལོ་བརྒྱ་སྟོང་པ་ཡི་ང་རྒྱུན་ཨ་ཡོང་སོ་སོ་རྣམས་དེ་འདྲ་ཞིག་ཡོད་པ་ཡིན་ནས་བདུད་ཅེས་ཡིན་ས་ཁོ་རྒྱུ་བ་འགྲོ་ཅེས་ནས། ཅེས་ཅི་འོང་གི་རྒྱུ་བ་འགྲོ་ནས་ནས། ཅི་ཞིག་ད་ལ་ལྕི་བ་ཡོད་སྲིད་ད་ལས་སླ་པོ་ཅན་ལྕི་ཡོང་གི་རེད། ལས་སླ་པོ་ཅན་ལྕི་ཡོང་གི་རེད། ད་ལས་སླ་པོ་ཅན་ལྕི་གཅིག་ཡོད་མཁན་དེ་ཚོ་ཡང་ཁོ་བདུད་ཅིག་ཡིན་སྲིད་ད་ཡང་ཕར་སྦྱངས་བྱས་ན་ཡང་འགྱུར་བ་འགྲོ་བྱས་ན། ཧན་ལོ་བརྒྱ་སྟོང་པ་རེ་དེ་མི་གཅིག་གིས་དེ་འདྲའི་ཆགས་འགྲོ་རྒྱུ་ཡོད། ལོ་བརྒྱ་སྟོང་པ་རེ་ལས་ལྕི་ཨེ་ཡོང་སོང་སོང་ནམ་ལྟོགས་པ་དེ་ཚོ་ཡང་ནི་བདུད་ཅིག་སུ་ནམ་མི་ནིང་པ་ཡིན་སྲིད་ཨ་ནི་སྐད་ཅིག་ལ་ལྕི་གཅིག་ཡོད་མཁན་འོ་དེ་ཚོ་སོ་སོའི་རྐྱེན་ལ་ལྟོས་འབར་བ་ཕྱི་ནང་གི་རྐྱེན་སྲིད་ཉིན་དེ་ལ་ལྟོས་ནས་བྱུང་བ་རེད། འོ་དེ་གལ་ཆེན་པོ་རེད་ཟེར་ཞེས་གསུངས་ལ། རྗེ་ཐམས་ཅད་མཁྱེན་པ་ལ་མགོན་པོ་འཇམ་དཔལ་དབྱངས་ཀྱིས། གདམས་པ་དེ་གནང་བའི་ཚེ་ན། བླ་མ་དང་ལྷག་པའི་ལྷ་དབྱེར་མེད་དུ་བསྐྱེད་ནས་གསོལ་བ་འདེབས་པ། འོ་དེ་མགོན་པོ་འཇམ་དཔལ་གྱིས་དེ་ཡང་ནས་ཡང་དུ་གསུངས་པ་རེད། བླ་མ་དང་ལྷག་པའི་ལྷ་གཉིས་པོ་དེ་ངོ་བོ་དབྱེར་མེད་དུ་བསྐྱེད་ནས་གསོལ་བ་བཏབ་དགོས་རེད། བླ་མ་ལོགས་སུ་བཞག་ལྷག་པའི་ལྷ་ལོགས་སུ་བཞག་པ་ཡིན་ན་གང་ཟག་དེའི་རྒྱུད་ལ་གང་ཡང་སྐྱེ་ཡས་མེད་པ་རེད་རྟོགས་པ་གང་ཡང་སྐྱེ་གྱི་མེད་པ་རེད། ཁ་སང་ཁ་སང་སྒྲུབ་ཁང་དགེ་ལེགས་རྒྱ་མཚོས་རང་གི་ཀ་ཁ་སློབ་མཁན་དགེ་རྒན་དེ་སྒོམ་རྒྱུན་མ་བཅུག་ནས་ནི་བཤེས་གཉེན་བསྟེན་ཚུལ་གྱི་རྟོགས་པ་རྩ་ནས་མ་སྐྱེས་པ་བྱས། བཤེས་གཉེན་བསྟེན་ཚུལ་རྟོགས་པ་རྩ་ནས་མ་སྐྱེས་པ་བྱས། ད་ནི། དྲུང་པ་རྟ་ཕུག་པ་ཆེན་པོའི་སྐུ་དྲུང་བཀའ་འདྲི་ཞུས་དུས་སྐབས་ལ་ཨ་ནི་ཁྱོད་རང་བླ་མ་ལས་བསྐྱོད་པ་རེད་ཟེར་ནས་གཞུག་མ་བྱས་ནས་ཡར་དྲན་ནས་ཀ་ཁ་སློབ་མཁན་བླ་མ་ཅིག་རྒྱུ་མ་པའི་གྲྭ་པ་བྱེད་སྟངས་མེད་པ་ཅིག། ཞིང་ཁ་གཏོགས་མཁན་གྱི་ཕ་རྒྱལ་གྱི་རེ་ལྟོས་ཡིན་པ་རེད། ཨོ་དེ་བས་རྒྱལ་གྱི་རེད།

གསོལ་བ་བཏབ། དཔེར་ན་ཡི་དམ་གྱི་ལྷ་དང་བླ་མ་གཉིས་པོ་དེ་ལོགས་ལོགས་སུ་འཛིན་གྱི་མེད་པ་རེད། བསགས་སྦྱང་རྒྱ་ཆེན་པོ་ལ་འབད་པ་ཟེར། བསགས་སྦྱང་རྒྱ་ཆེན་པོ་ཟེར་དུས་སྐབས་ལ་ད་བཀའ་སྤྱི་གཉིས་རོལ་དུ་བཅས་པའི་སྐུ་དེ་ནི། བསགས་པ་དང་སྦྱོང་བ་ཟེར། སྒྲིབ་པ་སྦྱོང་བ་དང་ཚོགས་བསགས་པ། འོ་དེ་ཚོ་དེ་ཡན་ལག་བདུན་པའི་སྒོ་ནས་བྱེད་བྱས་ནས། དེ་དག་བླ་མ་མཆོད་པ་ཡིན་ན་ཐོག་མེད་དུས་ནས་སྒོ་ནས་སྒྲིབ་པ་སྦྱོང་བ་དེ་གསུངས་ཡོད་རེད་བ། ཕྱག་འཚལ་བ་དང་མཆོད་པ་ཕུལ་བ་དང་ཡི་རང་བྱེད་པ་དང་དེ་ཚོ་དྲངས་ཏེ་ཚོགས་བསགས་པ་ཟེར་མཁན་དེ་རེད་བ། སྔོན་བ་སིང་ངེ་དེ་དཔེ་བ་སིང་ངེ་དེར་བ། འོ་དེ་འདྲ་ཡིན་ས་དེ་ཚོ་དྲངས་དེ་ལ་ནི་རྒྱ་ཆེན་པོ་ལ་འབད་པ་ཟེར་དེ་རེད། ཤིང་རྟ་ཆེན་པོ། ཤིང་རྟ་ཆེན་པོའི་གཞུང་ལ་སྦྱོང་བ་རྣམ་གསུམ། རྣམ་གསུམ་དྲིལ་དུ་བྱས་ནས། རྒྱུན་བསྲིངས་ནས་ཉམས་སུ་ལེན་དགོས་ཞེས་གདམས་པ་ལྟར་ཟེར། འོ་དེ་རྗེ་བདག་ཉིད་ཆེན་པོ་ལ་དེ་འདྲ་གདམས་པ་རེད། རྗེ་བདག་ཉིད་ཆེན་པོ་ཟབ་མོ་དབུ་མའི་ལྟ་བ་དང་སྔགས་ཀྱི་གནད་མཐར་ཐུག་པ། ཤིན་ཏུ་ཕྲ་བའི་གསང་བ་འདུས་པ་དཀའ་བའི་གནད། རྫོགས་རིམ་གྱི་གནད་ཕྲ་མོ་ལ་སོགས་པ་དེ་ཚོ་བཙལ་ནས་དེ། བློ་ལ་འཆར་གྱི་མི་འདུག་ཟེར་ཡང་ནས་ཡང་དུ་ཡར་ཞུས་ཏེ་ཁོ་ལ་ཨ་ནེ་རྗེ་བཙུན་འཇམ་དཔལ་དབྱངས་ཀྱིས་ཡི་དམ་དང། བླ་མ་གཉིས་པོ་དེ་ངོ་བོ་དབྱེར་མེད་དུ་གསོལ་བ་འདེབས་པ་དེ་གཅིག། ཚོགས་བསགས་སྒྲིབ་སྦྱང་ལ་འབད་དགོས་པ་དེ་གཉིས། ཤིང་རྟ་ཆེན་པོའི་གཞུང་ལུགས་ལ་བློ་སྦྱོང་བ་དེ་ཟུང་འབྲེལ་དུ་བྱས་ནས་བསྒོམས་པ་ཡིན་ན་ལས་སླ་པོ་ཅིག་བྱེད་ཀྱི་རེད་ཟེར་བཀའ་གནང་ནས། རྗེ་བདག་ཉིད་ཆེན་པོ་དེ་བཞིན་དུ་བྱས་བྱས་ནས་འོལ་ཁ་ཆོས་ལུང་ལ་ཕེབས། ཨ་ནེ་ལྷ་དང་བླ་མ་ངོ་བོ་དབྱེར་མེད་དུ་འཇམ་དཔལ་དང།

དགའ་ལྡན་སྙན་བརྒྱུད་ཀྱི་ལུགས་བཟང་འཛིན་པར་འདོད་པ་རྣམས་ཀྱིས་ཚུལ་དེ་དག་ལ་གཞན་དྲིང་མི་འཇོག་པའི་ངེས་པ་བཙལ་ནས་རྣམ་ཐར་སྐྱོང་དགོས་ཀྱི། བོད་ཀྱི་བསམ་གཏན་པ་འགའ་ཤས་ཀྱིས་རྗེས་སུ་ཡང་སྒྲུབ་པར་བྱེད་པ་ལ་རང་གི་སེམས་འདུལ་བ་མ་གཏོགས། གཞན་ལ་ལྟ་བ་སོགས་ཀྱི་སྤྲོས་པ་བྱ་མི་རུང་ཞེས་སྨྲ་ན་ནི་རྒྱལ་བའི་བསྟན་པའི་སྙིང་པོ་ཤིང་རྟ་ཆེན་པོའི་གཞུང་ལུགས་རྣམས་གདམས་པའི་མཆོག་ཏུ་མ་སོང་བར། ཕྱི་ཡི་གོད་ཆག་སྤྲོས་པ་ཙམ་དུ་སོང་བ་ཡིན་པས་རྗེ་ཐམས་ཅད་མཁྱེན་པའི་བཀའ་བརྒྱུད་དེ་ལ་གནས་མ་ཡིན་པའི་ལོག་རྟོག་ལོག་རྟོག་ཏུ་གྱུར་སོང་ཟེར། ཧོ་ཏོ་སི་ཅེ་ཅི་ནི་ང་ཚོ་དགའ་ལྡན་ཕྱག་རྒྱ་ཆེན་པོ་གི་ནི། སྙན་བརྒྱུད་ཀྱི་ལུགས་བཟང་འཛིན་མཁན་དེ་ཚོ་ཡིན་ན་གཙོ་བོ་གཙོ་བོ་ནི་རྗེ་བདག་ཉིད་ཆེན་པོ་ལ་མགོན་པོ་འཇམ་དཔལ་གྱིས་གསུངས་ནང་བཞིན་ནི་ཟུང་འབྲེལ་དུ་བྱས་ཏེ་གལ་ཆེན་པོ་ཞེ་དྲག་རེད། དེ་ལ་གཞན་དྲིང་མི་འཇོག་པའི་ངེས་པ་རྙེད་པ་བྱེད་དགོས་རེད། གཞན་དྲིང་མི་འཇོག་པ་ཟེར་ནི་དེ་མི་གཞན་པ་གཅིག་གིས་དེ་མ་རེད་ཟེར། དེ་ལས་ལས་སླ་ཟེར་གྱི་ནི་ནི། ཆོས་ལས་སླ་པོ་ཅིག་ཉམས་སུ་བླངས་ནས་འགྲིག་གི་རེད་ཟེར་གྱི།

དེ་ཡི་ཟ་ཨང་སྡེ་པ་སྦྱང་བ་དང་ཆོས་བྱེད་ཁ་ཡོམ་བིས་ཡར་ཞུས་ཏེ་གོ་ལ་ཆོས་སྡེ་པ་གས་གས་བྱེད་གི་མ་རེད། ང་ཚོ་འཛོ་བ་ཆེན་པོ་གི་མེད་ང་དེ་ཡིན་ན་ནོང་དགོ་ན་ནོང་སོང་བྱེད་པ་ནུས་དགོ་ན་ནུས་སོང་བྱེད་པའི་གདམ་ང་དེ་ཡོད། བཀའ་འདི་ལས་འཕྲུ་ཆེ་དང་ཕྲད་སོང་ན་དགོང་མོ་འགོ་བ་བྱེད་ནས་སངས་རྒྱས་ཀྱི་གོ་བོ་ཐོབ་ཡས།